དགོངས་ཐོག་ནས་ལྟ་བ་ཆུའི་ལོ་དེ་ཡིན། གསང་སྟེ་བདེ་བའི་སྟེང་བུ་ལ། གསང་སྟེ་བདེ་བའི་སྟེང་བུ་ལ་ཞེས་དེ་ཁ་ཚིག་བཤད་ན་ཡིད་ཆེས་ནི། རང་གི་བདེ། བདེ་གསལ་གྱི་བདེ་ལ་སོགས་པ་དེ་ཚོ་གསང་སྟེ་གྱི་བདེ་ཞེས་ནི། བདེ་བའི་གྱི་སྟེང་བུ་དེ་ལ་བདེ་ཅེས་ནི། ལུས་ནི་འདོད་དུ་བྱེད་པ། ལུས་རྣོ་རྣོ་གྱི་ཆུ་འདོད་འདོད་དུ་འདོད་པའི་སྒོ་ནས་ཞེས་བྱེད་ལ། རླུང་རོ་དགུ་འཕྲོ་དག་ཏུ་བསིལ་བསིལ། རླུང་རོ་དགུ་འཕྲོ་ཟེར་རླུང་འཕགས་སྟོང་བ་ཚུགས་མངོན་པ་ཁ་སོས་གོང་ནས་བཤད་འདུག་ང། རླུང་རོ་དགུ་འཕྲོ་ཟེར་ཏེ། ཨོ་དེ་འདྲ་བྱས་ནས་ནི། གཡས་ནི་གཡས་ནི་སྔོན་བྱས། གཡས་ནི་སྔོན་ནི་གཡོན་ནི་འབེབས་པ། གཡོན་ནི་སྔོན་བྱས་ནས་གཡས་ནི་འབེབས་པ། གཉིས་ཀ་ནི་སྔོན་ནས་གཉིས་ཀ་འབེབས་པ་ཟིན་ཚེ་གང་ག་སྡོམ་པའི་སོང་རོ་སོང་རོ་བྱས་པས་ནི་དགུ་རོ་བ། དགུ་འཕྲོ་དུ་བསིལ་བ། ཨོ་དུ་བསིལ་བྱས་རླུང་རོ་དགུ་འཕྲོ་ཟེར་ཏེ་དེ་ཡིན་པས་དགུ་འཕྲོ་དག་ཏུ་བསིལ་བསིལ། རེག་པ་སྟོང་ཉིད་ལེགས་པར་བྱས། དེ་བཞིན་ཙམ་ཙ་རླུང་རོ་དགུ་ཕྲུགས་ཡག་པོ་ཞིག་བསམ་བློ་གཏོང་ནས་དཔེར་ན་ཉི་ཤུ་རྩ་གཅིག་བརྩིས་བྱས་ནས་འདི་འདྲ་བྱས་པས་ཡིན་ན་ཡང་ན་རང་གི་རིག་པ་དྭངས་སྙིགས་དེ་ལེགས་པར་ཕྱེ་བྱས་ནས་སེམས་གསལ་རིག་ངོ་ན་གནས་ཐུབ་ཀྱི་རེད། སེམས་ཁོ་རང་ངོ་བོ་འདི་ནི་ཏན་ཏན་ཁོ་རང་སེམས་ཀྱི་ངོ་བོ་འདི་གཏན་ལ་འབེབས་ཐུབ་ཀྱི་རེད། ང་རང་ཚོའི་སེམས་དེ་ཚུགས་ཀ་ཆགས་ཀྱི་མ་རེད་བ། ག་པར། ག་སར་བསམ་བློ་གཏོང་ཚུགས་ཀ་མ་ཆགས་བྱས། ད་ནི་དགེ་མི་དགེ་རྣམ་པ་སྣ་ཚོགས་ཤིག་བློ་ལ་ཤར་ཡོང་སྟེ་སེམས་ཀྱི་ངོ་བོ་ངོ་མ་དེ་ཀྱི་ངོ་བོ་གནས་མ་ཐུབ་བ་བྱེད།

བཅས་བཅོས་གང་ཡང་མི་བྱེད་པར་ཟེར་དེ་ཁོ་ལ། རང་གི། བཟོ་བྱས་བཅོས་ཡས་ལ་སོགས་པ་བཟོ་མ་བྱེད་པ་བྱས་ནི་སེམས་ཀྱི་ངོ་བོ་པའི་གཡོ་མེད་དུ་མཉམ་པར་བཞག་འཇོག་བྱས་ནི། སེམས་ཀྱི་ངོ་བོ་དེ་ལ་བལྟས་བྱས་སྡོད་ཟེར་བའི་དོན་རེད། བརྒྱལ་དང་གཉིད་ལོག་ལྟ་བུ་ཡི་ཡིད་བྱེད་བཀག་པ་མ་ཡིན་པར་མ་ཡེངས་དྲན་པས་རྒྱང་སོ་ཚུགས་ཟེར། བརྒྱལ་བ་ཟེར་མཁན་ང་རང་དབང་མེད་དུ་ལུས་ས་ལ་འགྱེལ་འགྲོ་མཁན་དེ་ནི་གདུང་བ། ཡང་གཉིད་མཐུག་པོ་ལོག་ཡག་གི་གདུང་བ་དེ་ཚོ་ཡིན་ན་དྲན་པ་ཁྱོན་ནས་ཡོད་མ་རེད་བ་གས་ཡོད་མ་རེད་བ།

ཤེས་བཞིན་སྡོམ། འགྱུ་བ་རིག་པའི་ཤེས་བཞིན་སྡོམ་ཟེར་ཤེས་བཞིན་གྱི་སྒོ་ནས་བྱ་ར་བྱེད། དེ་ཡང་ནི། སྐབས་སྐབས་ཤིག་ལ་བྱ་ར་བྱེད་ཀྱི་བྱེད་ཀྱི་བྱས། བལྟ་གི་བལྟ་གི་བལྟ་གི་བྱེད་ཀྱི་བྱས་ནི་དཔེར་ན། དགེ་རྒན་གྱིས་དགེ་ཕྲུག་ཅིག་སྐྱོང་དགོས་བྱུང་སོང་ན། དགེ་ཕྲུག་དེས་ནི། ཁོ་དཔེ་ཆ་བལྟ་གི་འདུག་གམ་མི་འདུག་ཡག་ཤོས་ཅིག་བལྟ། རྟག་ཏུ་ཁོ་ལ་ཡང་ནི། དུས་རྟག་ཏུ་ཁོ་ལ་བས་བྱ་ར་བྱེད་བྱས་པ་བསྡད་པ་ཡིན་ན་ཡང་ཁོ་ཡིས་ཤེས་ཀྱི་ན་ཞེད་སྣང་བྱས་འདུག་གམ་རེད། ཤེས་ཀྱི་ན་དགེ་ཕྲུག་དེས་ཁྲེལ་བྱས་ནི་གླགས་མ་ཁེལ་དེ་འདྲ་ཆགས་ཀྱི་རེད་བ། དེ་འདྲ་མ་ཡིན་པ་བྱས།

ཡང་ན་ལྷོད་ཀྱིས་གློད་ཟེར་ཏེ། སེམས་དེ་དམ་པོ་ཞེ་དྲག་མ་བྱེད་པ་བྱས་ནི་ཕར་གློད་ཟེར་གྱི་ནི་ཡིན་ནའང་དྲན་པའི་ངོས་དེ་པའི་འཛིན་སྟངས་ཤུགས་དྲག་པོའི་སྒོ་ནས་གནས་སྡོད་མཁན་ཅིག། འོ་དེ་འདྲ་དགོས་རེད་ཟེར། ཧྲིལ་གྱིས་བསྒྲིམས་ལ་ལྷོད་ཀྱིས་གློད། སེམས་ཀྱི་འཇོག་ས་དེ་ན་གདའ་ཟེར། ཧྲིལ་གྱིས་བསྒྲིམས་ལ་ཟེར། དྲན་པའི་སྒོ་ནས་ཧྲིལ་གྱིས་བསྒྲིམས་བྱས་ནི། རང་གི་སེམས་ཀྱི་ངོ་བོ་དེ་ལ་འཇོག་པར་བྱེད་ལ། སེམས་ཁོ་རང་ཕར་གློད། ཡང་པོ་བྱས་ནི། ལྷོད་ཀྱིས་གློད་མ་གཏོགས་བྱས་པ་དམ་པོ་ཞེ་དྲག་མ་བྱས་པའི་ཚེ། སེམས་ཀྱི་འཇོག་ས་དེ་ན་གདའ་ཞེས་དང་གཞན་ཡང་ཇི་སྐད་དུ། འཇུར་བུས་བཅིངས་པའི་སེམས་ཉིད་ནི། གློད་ན་གྲོལ་བར་ཐེ་ཚོམ་མེད། འཇུར་བུས་བཅིངས་པའི་སེམས་ཉིད་ནི་ཟེར། ང་རང་ཚོ་སེམས་དེ་ཡིན་ནོ་འཇུར་བུས་བཅིངས་པའི་སེམས་ཟེར་དེ། ཉོན་མོངས་ལ་སོགས་པ་ཚང་མ་མཐོང་ཅིང་སྐྱིད་འདི་དེ་སྐད་ཅེས་རེད་པ། དེ་ལ་གློད་སོང་ན་སེམས་དེ་གློད་པ་ཡིན་ན་ནི་གྲོལ་བར་ཐེ་ཚོམ་མེད། ཅེས་གསུངས་པ་ལྟར་མ་ཡེངས་གློད། རྣམ་རྟོག་གང་སྐྱེས་ངོ་བོ་ལ་བལྟས་ཚེ་རང་ཡལ་སྟོང་སང་འཆར།

དེ་ནས་གཟུགས་ཅན་གང་དུ་ཡང་མ་གྲུབ་ཀྱི། སེམས་ཟེར་མཁན་དེ་གཟུགས་རེད་པ་ཟེར་ན་གཟུགས་མ་རེད་བ། ཁོ་ངོ་བོ་གང་འདྲ་ཅིག་ཡོད་རེད་ཟེར་ན། ཡོད་རེད་དེ་ཁྱེད་ཀྱི་རང་གི་ངོ་བོ་དེ་ཡིན་ན་གསལ་ཞིང་དྭངས་པ་ཅིག་ཆགས་ཀྱི་རེད། གསལ་ཞིང་དྭངས་པ་ཅིག་ཆགས་རང་གི་སེམས་ཟེར་མཁན་དེ། གཟུགས་ཅན་གང་དུ་ཡང་མ་གྲུབ་པས་ཨ་ནི་སྟོང་སང་ནམ་མཁའ་ལྟ་བུ་ཅིག་ཆགས་ཀྱི་རེད། ཅི་ཡང་འཆར་བས་ཧྲིག་གེ་བ་དེ་ལྟར་སེམས་ཀྱི་ཆོས་ཉིད་ནི། མངོན་སུམ་ལྷག་གིས་མཐོང་མོད་ཀྱང།

འོ་དེ་སོང་གི་དུས་ན་ནི། གོང་རུ་ཁྲུ་གི་བུའི་དགོངས་ཕྱི་མ་ནོར་གྱིས་དེ་སོང་གི་སྔོན་སོང་དུ་བསྟོད་པའི། སོང་གི་དཔའ་བྱང་སུ་བསྟོད་པའི་མདོ་ལྔ་ཡིད་བསྲེ་ཉི་ཁྱི་རེད་དེ། དེ་ཡིན་ན་ནི་ཟངས་མོ་སྟོང་པ་གཉིས་ལ་ཁ་ཕྱོགས་ཡོད་ཆོས་ཙང་ཡོད་མ་རེད། དེ་སེམས་ཀྱི་ངོ་བོ། སེམས་ཀྱི་ཀུན་རྫོབ་པའི་ངོ་བོ་མཐོང་བ་ཕྱི་མ་ལྟོས་ཤི་བ་དོན་དམ་པའི་གནས་ལུང་ད་ལྟ་ཡབ་རྩ་ནས་གཞི་ནས་བཙལ་གྱི་བསྡད་ཡོད་རེད་གསུངས་པ་རེད། དེ་ལྟ་མིན་ཀྱང་ཚུལ་དེ་ནི་དང་པོ་ལས་སྐྱེས། སྲས་ནད་པའི་བགྲོད་པའི་སྨན་ལྗོངས་མཐོ་མཁས་དང་སྲས་ཀྱི་དཀོར་འཛུགས་ངོ་སྤྲོད་ཚུལ། ཡིན་ཞིང་ཆོས་ཀྱི་རྒྱ་མཚན་མེད། འོ་དེ་སྲས་ཀྱི་དཀོར་འཛུགས་པའི་ངོ་སྤྲོད་རུ་མ་གཏོགས་ཁོ་དོན་སྟོང་པའི་ངོ་སྤྲོད་དེ་མ་མཛད། ད་ནི་སྲས་ཀྱི་ཆོས་ཉིད་ལ་ངོ་སྤྲོད་ཇི་ལྟར་བྱ་བའི་ཚུལ་སངས་རྒྱས་རྣམས་ཀྱིས་ཡེ་ཤེས་སྒོ་ངོ་མས་མཛད་པའི་ཚུལ་བཟུང་ནས་བདག་བློ་མུན་པས་མུན་སེལ་བའི་རྩ་བའི་བླ་མ་ཞབས་མདོ་སྐུ། སྔགས་ཀྱི་སྙུང་བྱ་ངོ་གཉིས་ལས། མ་གཡེལ་སྟོང་པའི་ཆོས་ནོར་ཚུལ། ཇི་ལྟར་ངེས་འབྱུང་འཁྱོལ་བ་ལྟར། ཕྲ་མོ་ཤེས་པའི་མགོན་པ་པོ། སྐྱེས་བུ་རང་བཞིན་བརྗིད་པར་ལྟོས། འཕགས་པ་བློ་གྲོས་སྐྱོང་ཉིད་ཀྱིས། སྐྱེས་བུ་བསམ་མེད་ཆོས་མ་ཡིན་ཟེར། ཨ་ལས་དང་པོ་དེ་དེ་ཡིན་པ་རེད། ད་དང་པོ་དང་པོ་དེ། རྩ་བའི་བླ་མའི་མདོ་སྔགས་སྐུའོ་ཟེར། རྩ་བའི་བླ་མའི་མདོ་སྔགས་དེ་སྐུ་གི་ཡིན་ཟེར། སྔགས་ཀྱི་སྙུང་བྱ་ངོ་གཉིས་ལས། སེམས་ཀྱི་ངོ་བོ་མཐོང་བདེ་ཁྱད་ཀྱི་གཞི་གནས་ཀྱི་རོལ་བ། དེ་ཡི་སྔུན་ནས་ནི་མ་གཡོས་བར་བྱས་ནས་སེམས་ཀྱི་ངོ་བོ་དེ་ལ་བརྟགས་ཀྱིས་ནི། དེ་ནས་ཆུ་དྭངས་བའི་ནང་དུ་ཉ་མོ་འཁྱུག་པ་ནང་བཞིན་བྱས། ཉ་འཁྱུག་པ་ནང་བཞིན་བྱས་བྱས་ནས། བློ་ཡི་ཟུར་གཅིག་གིས། བློ་ཡི་ཟུར་གཅིག་གིས་རང་གི་ནི། ང་འཛིན་ཚུལ་དེ་ག་འདྲ་འདྲ་བྱས་འདུག་ང་སུ་ཡིན་དེ་ག་བ་འདུག་དེ་འཛིན་ཚུལ་དེ་ག་འདྲ་བྱས་འདུག་དེ་ལ་བརྟག་དགོས་རེད། མ་གཡོས་དྭངས་པའི་ཆུ་ནང་དུ། ཇི་ལྟར་ཉེའུ་ཆུང་འཁྱུག་པ་ལྟར། ཕྲ་མོའི་ཤེས་པས་སྒོམ་པ་པོའི།

གཞུང་ཁོ་རང་རང་གཅིག་ལ་བཞག་ཡོད་དེ་ནི་དེ་ཡི་ཟུར་གཅིག་གིས་བརྟགས་ནས། ང་ཚོ་མི་ཡིས་དོགས་ཟོན་ཆེན་པོ་བྱེད་དགོས་མཁན་ཅིག་མཉམ་དུ་ལམ་ཁ་ནང་འགྲོ་བ་ཡིན་ན། མིག་ཡ་གཅིག་གིས་ལམ་ཁ་ལ་བལྟ་མིག་ཡ་གཅིག་གིས་མི་དེ་ལ་དོགས་ཟོན་བྱེད་གལ་ཆེ་གལ་ཆེ་ནི་བརྟགས་ཀྱི་ཐལ་ཁུད་གནོད་པ་འདྲ་བྱས་མིག་ཡང་ཟུར་ནས་བལྟ་གིན་བལྟ་གིན་འགྲོ་རེད་པ་འོ་དེ་ནང་བཞིན་བྱས་ཅེ་ན་རང་གི་སེམས་ཅན་ཚང་མ་ཐམས་ཅད་ནས་དགག་བྱ་བརྫིས་པའི་ངང་དུ་སོང་རུ་བཅུག།

དཀར་མོ་མགུ་བ་གྱི་གཞི་དེ་རེ་ཟིན་ནས་སོ་སོའི་དབྱེ་བ་ཕྱིར་དུ་བོར་བ། དགག་བྱ་ངོས་འཛིན་ཆོས་ནི་མ་བྱས་ཀྱི་ཚང་མ་ཚང་གཅིག་དགག་བྱ་བྱས་ན་ད་རྒྱུ་འབྲས་རྟེན་འབྲེལ་གྱི་རིམ་པ་དེ་མི་འདུག་དེ་ཡི་ས་ལས་རྒྱུ་འབྲས་ཡང་མི་འདུག་སྐྱེ་བ་སྔ་ཕྱི་མི་འདུག་ཟེར་ཚང་མ་ཚང་གཅིག་མེད་པ་ཞིག་ཆགས་ནས་ཨ་ནི་ཆད་མཐའ་ཟེར་དེ་ལོང་དུ་བོར་ནས་རྟེན་འབྲེལ་ཞིག་པའི་ཆད་མཐའ་ཉིད་དུ་ལྷུང་ཟེར། དེ་བྱས་པས་ན་ཨ་ནི་དེ་ལས་ཉེན་ཁ་ཆེ་བ་ཅིག་ཡོད་མ་རེད་བ། ལོག་ལྟ་སྐྱེས་སོང་ཟེར་ན་ཨ་ནི་ངན་སོང་མཐའ་མེད་པ་ཁྱོད་འགོར་བ།

ཉི་མ་ཉིན་མཚན་རྟོག་དཔྱད་དང་མ་བསགས་བྱས་ནས་དགག་བྱ་བཙལ་ཁ་དྲུང་ནས་དཀའ་ལས་ཞེ་པོ་བརྒྱབ་པས། དགེ་བཤེས་མཁས་པ་ཞེ་པོ་ཅིག་གཉིས་ཡོད་ཟེར་དབུ་མའི་ལྟ་བ་ལ་ཁྱེད་ཀྱིས། ཧཧཧ་དེ་ཡིན་ཡིན་ནས་ཁོ་རང་ནང་ལ་སྐྱིད་པོ་ཅིག་དེའི་སང་ཉིན་བླ་མ་ཡི་བཀའ་ཁྱེར་ཞིག་བཀའ་འདྲི་གནང་སོང་ན་དེ་འདྲ་ཅིག་ཞུ་ཆོག་ཆོས་ཀྱི་ནི་ང་གཉིས་ཡང་འགྲིག་གི་རེད་དགག་བྱ་བཙལ་ག་ཡས་ཡོད་མ་རེད་ཟེར་ལབ་བས། ཨ་སང་ཉིན་བླ་མ་ཡི་དགེ་བཤེས་ཆེན་པོ་གཉིས་པོ་དེ་ལ་བཀའ་བཀྱོན་ཞེ་པོ་ཅིག་གནང་བས།

སྟོང་པ་རྟེན་འབྱུང་གི་དོན་དུ་ཤར་བ་དང་རྟེན་འབྱུང་སྟོང་པའི་དོན་དུ་ཤར་བ། ཡང་རྩོལ་བའི་རྟེན་འབྲེལ་བསྟོད་པ་ན་ཡོད་ན་ཡོད་ཅེས་གང་གང་རྐྱེན་ལ་རག་ལས་པ། དེ་དེ་རང་བཞིན་གྱིས་སྟོང་ཞེས་ཟེར་གྱི་འདུག་པ། གང་གང་རྐྱེན་ལ་རག་ལས་པ་ཟེར་ཆོས་གང་དང་གང་ཡིན་ནའི། རྐྱེན་ལ་རག་ལས་པ་རྐྱང་རྐྱང་རེད། རྐྱེན་ལ་རག་ལས་པ་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས། དེ་ནི་རང་བཞིན་གྱིས་གྲུབ་པས་སྟོང་པ་རེད། རང་བཞིན་གྱིས་གྲུབ་པས་སྟོང་པ་རེད་ཟེར་བ་དེ་གསུངས་རེད་བ། སྟོང་དང་རྟེན་འབྱུང་དོན་གཅིག་པའི་ལམ་བཟང་དེ་ཚེ་མངོན་སུམ་འགྱུར་རོ་ཟེར། དེ་སྐད་སྨྲ་བ། མང་ཐོས་སྤོང་བ་པ་བློ་བཟང་ཆོས་ཀྱི་རྒྱལ་མཚན་ཞེས་བྱ་སྟེ་དགེ་བས་འགྲོ་ཀུན་ཞི་སྒོ་གཉིས་པ་དང་བྲལ་བའི་ལམ་འདིས་མྱུར་དུ་རྒྱལ་གྱུར་ཅིག་ཟེར། འོ་དེ་སྐད་དུ་སྨྲ་བ་དེ་ཡིན་ན་ནི། མང་དུ་ཐོས་པའི་སྤོང་བ་པ་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་གསུངས་པ་རེད། དེ་ལྟ་བུའི་སྦྲུལ་བ་དེ་ལ་བརྟེན་ནས་ཞི་སྒོ་གཉིས་པ་དང་བྲལ་ཟེར་དེ། ཞི་སྒོ་གཉིས་པ་ཟེར་ཡས་དེ་ང་རང་ཚོ་ཐར་པ་ཐོབ་བྱེད་ཀྱི་ལམ་དེ་ཞི་སྒོ། གཅིག་མ་གཏོགས་གཉིས་ཡོད་མ་རེད་བདག་མེད་རྟོགས་པའི་ཤེས་རབ་ཟེར་དེ། བདག་མེད་རྟོགས་པའི་ཤེས་རབ་དེ་ལས་ལོགས་སུ། ཉམས་སུ་ག་རེ་ལེན་པ་ཡིན་ནའི་འཁོར་བའི་རྩ་བ་བཅད་ཐུབ་ཀྱི་མ་རེད་ཟེར། ཞི་སྒོ་གཉིས་པ་དང་བྲལ་བའི་ལམ་འདིས་མྱུར་དུ་རྒྱལ་གྱུར་ཅིག་ཟེར། ཞེས་ཕྱག་རྒྱ་ཆེན་པོའི་ངོ་སྤྲོད་བྱེད་ཚུལ་འདི་ཡང། འདི་སྣང་གི་ཆོས་བརྒྱད་ཡིད་སྨྱོན་པའི་ཟློས་གར།

དགེ་འདུན་རྒྱལ་མཚན་དང། གྲུབ་ཆེན་དགེ་འདུན་རྒྱལ་མཚན་ཟེར་མཁན་དེ་ཡིན་པ་རེད། ཧ་སྟོང་བཀའ་བཅུ་པ་ཤེས་རབ་སེང་གེ་གཉིས་ཀྱིས། སྔ་མོ་ནས་ཡང་ཡང་བསྐུལ་ཞིང། གཞན་ཡང་ངེས་དོན་ཕྱག་ཆེན་གྱི་ཉམས་ལེན་བྱེད་པར་འདོད་པའི་རང་གི་སློབ་མ་མང་པོས་བསྐུལ་བ་དང། ཁྱད་པར་རྗེ་གྲུབ་པའི་དབང་ཕྱུག་ཆེན་པོ་ཐམས་ཅད་མཁྱེན་པ་རྒྱལ་བ་དབེན་ས་པ་ཆེན་པོ་དེ་ཉིད་ཀྱིས། རང་གཞན་ལ་འདོམས་པར་མཛད་པའི་ཉམས་མགུར་ཞིག་ཏུ། ཉམས་མགུར་ཞིག་ཏུ་བཤེས་གཉེན་བསྟེན་ཚུལ་ནས། ཞི་ལྷག་གི་བར། བཀའ་གདམས་ལམ་རིམ་ལྟར་གདམས་ནས། མཇུག་ཏུ་བཤད་མ་ཐག་པའི་ལམ། བཤད་མ་ཐག་པའི་ལམ་དེ་མ་ཡིན་པ། ད་ལྟ་ཡི་གངས་ཅན་པ་ལུང་ལ། གངས་ཅན་པ་ལ་མ་གྲགས་པའི། ཕྱག་རྒྱ་ཆེན་པོ་ཡི་གདམས་ངག་མཐར་ཐུག་པ། ད་ལྟ་ཡི་གེ་བཀོད་པར་མི་ནུས་སོ། ཞེས། དེ་དུས་དགག་བྱའི་དབང་གིས་མི་འགོད་པ། ཕྱི་དུས་ལ་དགོངས་པ་དང་དཔེར་ན་དམ་ཆོས་པད་དཀར་དུ་སངས་རྒྱས་ཡེ་ཤེས་རབ་ཏུ་རྟོགས་བྱའི་ཕྱིར་ཐབས་འདི། རང་བྱུང་གིས་ནི་མཛད་གྱུར་གྱི། དེ་དག་རྣམས་ལ་ཁྱེད་ཅག་སངས་རྒྱས་སུ་འགྱུར་རོ་ཞེས་ནི་ནམ་ཡང་མི་གསུང་ངོ། ཅིའི་ཕྱིར་ཞེ་ན་སྐྱོབ་པ་དུས་ལ་གཟིགས་ཞེས་གསུངས་པ་དང་འདྲ་བའི་བཞེད་པ་སྒྲུབ་པའི་ཕྱིར་ཡིས། ཨིན་གསར་པ་ཆེན་པོ་ཀྱིས་ནི་འཆང་བྱ་ཆེན་པོ་དེ་ད་ལྟ་མ་སྐྲག་པ་རེད་ཟེར་ནས། ད་ལྟ་མ་ཤེས་པ་རེད་ཟེར་དེ་སྦས་པ་རེད་ཟེར། ད་དུས་ལ་བོར་ནས་ནི། དཔེ་ཆ་སློབ་གསོ་ཤུགས་རྒྱག་མཛད་དེ་ཨིན་གསར་པ་ཆེན་པོ་ཀྱི་སྐུ་བཅུ་རུ་བ། དེའི་སྐབས་སུ་ཤེས་པ་རེད་སོང་སོང་ཡིན་པ་རེད། སྟོན་པ་སྙུན་མོས་ཤ་ཆག་རྒྱལ་པོ་ནས་བཟུང་སྟེ་བདག་གི་རྩ་བའི་བླ་མ་ཐང་ཆེན་ཆོས་རྗེ་གཟིགས་པ་སངས་རྒྱས་ཡེ་ཤེས་ཤེས་ཀྱིས། ཞག་ལྔ་ནས་ཀྱི་བར་ལངས་ཏེ་སྔོ་སོང་དུས་ཚོད་ཉམས་སུ་བལྟ་བས། གྱེན་ལོག་ཅིག་གྱུར་པ་མ་མྱོང་ཞེས། དམ་ཚིག་ལ་སྲེད་མ་ཞུགས་པས། རེས་སུས་སོས། སྦྱོང་ཞིག་རྡོ་རྗེ་སྟོང་པའི་མན་ངག་མཛད་པས་སྤོང་བ་པ་བློ་གཟུ་ཆོས་ཀྱི་རྒྱལ་མཚན་གྱིས། དགེ་ལྡན་རྣམ་པར་བཅའ་བའི་སླད་དུ་བྱ་བའོ།

ཁྲིད་ཡིག་ག་བ་བཏགས་པ་ཡིན་ནའི་ཡིན་ནའི་ཁྲིད་ཡིག་ཅི་ལས་བཏགས་ན་ཧ་གོ་གོ་རུ་བ། ད་དེ་ནི་ལ་གྲོ་དག་སོ་སོ་ཡི་འདོན་ཚུལ་བེད་ཀྱི་གྲོ་དག་སོ་སོ་མ། ད་གི་ཟས་གདོང་བ་ལྷན་གཅིག་གཅིག་གྱུར་དགའ་བོ་མ་ཟད་འོག་ཏུ་བཟོ་གྲངས་དེ་བེད་ཀྱི་གྲོ་དག་ནང་གི་ཞེས་པ་དེར་བ། འོག་ཏུ་བཟོ་གྲངས་དེར། ད་གཉིས་པ་རྒྱུད་བྱིན་གྱིས་བརླབ་ཕྱིར་ཚོགས་ཞིང་བསྡུ་བའི་ཚུལ་ནི་དེ་ལྟར་གསོལ་བ་བཏབ་པས་བླ་མ་མཆོག་བྱིན་གྱིས་བརླབ་ཕྱིར་དགྱེས་བཞིན་སྤྱི་བོར་བྱོན་སླར་ཡང་སྙིང་གའི་པདྨའི་ཟེའུ་འབྲུ་ལ་ཞབས་སེན་འོད་ཆགས་བརྟན་པར་བཞུགས་སུ་གསོལ་ཞེས་གསུངས་ཏེ་སྔར་བཤད་པ། དེ་ལྟར་བླ་མ་ཐུབ་དབང་རྡོ་རྗེ་འཆང་ཆེན་པོ་ལྷ་ཚོགས་ལ། ད་ཚོགས་ཞིང་ཡར་བསྡུ་བ་དེ་རེད། ཕྱི་ནང་གསང་བ་དེ་ཁོ་ན་ཉིད་ཀྱི་མཆོད་པ་ཕུལ་ཏེ་ལམ་དེ་དང་དེ་དག་རྒྱུད་ལ་སྐྱེ་བའི་གསོལ་འདེབས་ཤུགས་དྲག་ཏུ་བྱས། དེ་ནས་བླ་མ་ལྷ་ཚོགས་རྣམས་ལ་ཚེ་རབས་གཏན་གྱི། རེ་ལྟོས་བཅས་ཤིང་དད་གུས་ཤུགས་དྲག་ཏུ་བསྒོམས་པས། དྲིན་ཅན་རྩ་བའི་བླ་མ་ཐུབ་དབང་རྡོ་རྗེ་འཆང་ཆེན་པོའི་ཐུགས་ཀ་ནས་འོད་ཟེར་འཕྲོས། མཐའ་སྐོར་ན་བཞུགས་པའི་ཞི་ཁྲོ་རབ་འབྱམས་རྣམས་ལ་ཕོག་པས། རིམ་གྱིས་འོད་དུ་ཞུ་ནས་དྲིན་ཅན་རྩ་བའི་བླ་མ་ལ་ཐིམ། ཚོགས་ཞིང་བསྡུས་ཏེ་འོ་དོད་ཟེར་གྱིས། ཚོགས་ཞིང་མ་བསྡུས་གོང་ནས་ནི། བླ་མ་ལྷ་ཚོགས་རྣམས་ལ་གསོལ་བ་ཤུགས་དྲག་པོ་བཏབ། ཤུགས་དྲག་པོ་བཏབ་བྱས་ནི། བདུད་རྩི་འབེབས་སྦྱོང་ལ་སོགས་པ། ཡང་ནས་ཡང་དུ་བྱས་ནས་ཡང་ནས་ཡང་དུ་བྱས། བྱིན་གྱིས་རློབས་རོགས་གྱིས་ཟེར་ནི་གསོལ་བ་བཏབ། ད་གསོལ་བ་བཏབ་པ་ལ་བརྟེན་ནས་བླ་མ་ཐུབ་དབང་རྡོ་རྗེ་འཆང་ཐུབ་དབང་རྡོ་རྗེ་འཆང་ཆེན་པོའི་འོད་ཟེར་དཔག་ཏུ་མེད་པ་འཕྲོས་ནས་ནི་ཚོགས་ཞིང་གི་སྣོད་བཅུད་ཚང་མ་ཐམས་ཅད་ལ་འཕྲོས། དེ་ལ་འཕྲོས་ནས་ནི་ཡ་འོ་ཅེས་ནི་ཡར་བསྡུས་ནས་འོ་མའི་རྒྱ་མཚོ་དེ་ནི་དཔག་བསམ་གྱི་ཤིང་ལ་ཐིམ། དཔག་བསམ་གྱི་ཤིང་དེ་སེང་གེའི་ཁྲི་ལ་ཐིམ། དེས་པདྨའི་སྡོང་པོ་བང་རིམ་བཅུ་གཅིག་ལ་ཐིམ། དེ་ནས་ཆོས་སྐྱོང་སྲུང་མ་ཚོ་ལ་ཐིམ་ཆོས་སྐྱོང་སྲུང་མ་ཚོ་མཁའ་འགྲོ། མཁའ་འགྲོ་ཆོས་སྐྱོང་དང་བཅས་ཉན་ཐོས་ལ་ཐིམ། ཉན་ཐོས་ལ་ཐིམ། ཉན་ཐོས་རང་རྒྱལ་ལ་ཐིམ། རང་རྒྱལ་བྱང་ཆུབ་སེམས་དཔའ་ལ་ཐིམ། བྱང་ཆུབ་སེམས་དཔའ། དེ་ནས་བསྐལ་བཟང་གི་སངས་རྒྱས་སྟོང་ལ་སོགས་པ་མཆོག་གི་སྤྲུལ་སྐུའི་རྣམ་པ་ཅན་གྱི་སངས་རྒྱས་ལ་ཐིམ། དེ་ནས་བྱ་རྒྱུད་དང་སྤྱོད་རྒྱུད་དང་རྣལ་འབྱོར་རྒྱུད་དང་བླ་མེད་རྒྱུད་རིམ་པ་བཞིན་དུ་ཐིམ། དེ་ནས། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གཡས་གཡོན་ཕྱོགས་བཞི་ལ་བཞུགས་བསྡད་མཁན། གསང་བ་འདུས་པ་དང་འཇིགས་བྱེད་དང་བདེ་མཆོག་དང་ཀྱེ་རྡོ་རྗེ་ཟེར་དཀྱིལ་འཁོར་བཞི་ཡོད་རེད་པ་དེ་བཞི་པོ་དེ་ལ་ཐིམ། དེ་བཞི་པོ་དེ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཕྱོགས་བཞི་ནས་ཐིམ་ནས་ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གཅིག་པུ་མ་གཏོགས་མེད་བྱས་དེར་ཐིམ། རྒྱ་ཆེན་སྤྱོད་བརྒྱུད་བླ་མ་ཚང་མ་ཐམས་ཅད་འོག་ནས་རིམ་པས་རིམ་པས་གྱེན་དུ་ཡར་ཐིམ་བྱས་ནས་རྒྱལ་བ་བྱམས་པ་མགོན་པོ་ལ་ཐིམ། ཟབ་མོ་ལྟ་བརྒྱུད་བླ་མ་ཚང་མ་ཐམས་ཅད་ཡར་འོག་ནས་ཐིམ་བྱས་ནས་འཇམ་དཔལ་ལ་ཐིམ། དེ་ནས་རང་གི་ཞལ་མཇལ་དུས་ཀྱི་རྣམ་པ་ཅན་གྱི་དྲིན་ཅན་རྩ་བའི་བླ་མ་དེ་ཚོ་གཅིག་ལ་གཅིག་ཐིམ་བྱས་བྱས་ནས་རྩ་བའི་བླ་མ། བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་དེ་ལ་ཐིམ། དེ་ནས་ཉམས་ལེན་བྱིན་རླབས་བརྒྱུད་པའི་བླ་མ་རྣམས་འོག་ནས་ཡར་ཐིམ་བྱས་ནས་རྒྱལ་བ་རྡོ་རྗེ་འཆང་ལ་ཐིམ། རྒྱལ་བ་རྡོ་རྗེ་འཆང་ལ་ཐིམ་ནས་ད་བླ་མ་ལྔ་མ་གཏོགས་ཡོད་མ་རེད་པ་བླ་མ་ལྔ། སྟེང་དུ་རྒྱལ་བ་རྡོ་རྗེ་འཆང་བྱས། དཀྱིལ་ལ་ཡིན་ན་ནི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་བྱས། གཡས་གཡོན་གཉིས་ལ་བྱམས་འཇམ་དབྱངས་གཉིས་བྱས།

ཟླ་བའི་བར་དུ་ཞལ་བཞེས། ཨོ་ཏི་ཚུལ་འབེབས་ཀྱིས་འདི་ང་རང་ཚོ་ཡིན་ནོ་ད་ལྟ་བླ་མ་ལྔ་པོ་དེ་ལས་ནི་སེར་སྣ་སྟོད་ཀྱི་འདས་ནི། སེར་སྣ་སྟོད་ཀྱི་འདས། དེ་ནས་གང་ཚོགས་ཀྱི་རི་དེ་ནི་བླ་མ་ལྔ་པོ་དེ་བྱང་རྒྱ་ཡན་གཉིས་པོ་དེ་བླ་མ་བློ་གཟུགས་མཐོང་བ་དོ་ཡི་ཆོས་གཡས་གཡོན་སྤངས་པ་གཉིས་ཀྱི་མེ་ཏོག་ཨུ་པ་ལ་གཉིས་ཡོད་རོ་བ་དེ་གཉིས་གཉིས་ལ་ཐིམ། མེ་ཏོག་ཨུ་པ་ལ་གཉིས་ལ་ཐིམ། དེ་ནས་རྒྱལ་བ་རྡོ་རྗེ་ཆོས་དེ་མ་ཕེབས་ཀྱིས་ནི་བླ་མ་བློ་གཟུགས་མཐོང་བ་རྡོ་རྗེ་ཆོས་སྤྱི་བོ་ལས་བཞུད་ནས་རྩ་དབུ་མ་བརྒྱུད་ཀྱིས་ནི་སྙིང་གར་རྡོ་རྗེ་ཆོས་ཀྱི་ཡོད་རོ་བ་སྙིང་གར་རྡོ་རྗེ་ཆོས་དེ་ལ་ཐིམ། དེ་ཉིད་ངང་དབྱེར་མེད་དུ་བརྗོད། ད་རང་གི་བཀའ་ཁྲི་གསང་བདེ་ཆེན་ཕྱི་བྱ་རྩ་བའི་བླ་མ་དེ་འོས་ཤོས་མི་སྐྱེ་བ་བཅས་བྱས་ནས་བླ་མ་བློ་གཟུ་ཐུང་ངུ་རྡོ་རྗེ་ཆོས་ལ་ཐན་ལྟའི་སྐོར་ལས་མ་ལས་མ་རྒྱག་ན་ཡི་བྱེད་དགོས། མ་གཅིག་ལས་མ་རྒྱག་ན་ཡི་བྱེད། མ་གཅིག་ལས་མ་རྒྱག་ལྟའི་སྐོར་ལས་མ་གཅིག་འོས་དུ་ཞུས་ནས་མེད་པ་ཆགས་དེ་འདྲ་ཡོད་མ་རེད་པ། མ་གཉིས་བསྙད་དོ་རྩ་བ་བརྒྱད་པའི་སྲོལ་རྟ་དྲེལ་གཅིག་བྱས་གཅིག་ཕྱག་དྲུག་པའི་སྲོལ་རྟ་དྲེལ་གཅིག། ཧོ་དེ་འདྲ་བྱས་ནས་ཐན་པ་དེ་གཏན་འདྲིས་གནས་ཡོད་རེད།

བླ་མ་གཅིག་གཅིག་པུ་མ་གཏོགས་ཡོད་མ་རེད་པ་དེ་རང་གི་སྤྱི་བོ་ནས་བྱོན། སྤྱི་བོ་ནས་དབུ་མའི་ལམ་བརྒྱུད་དེ་སྙིང་དབུས་ཀྱི་རང་སེམས་ལ་ཐིམ་པས་ཡེ་བླ་མ་དང་ལྷག་པའི་ལྷ་དང། རང་སེམས་གསུམ་དབྱེར་མེད་པའི་ང་རྒྱལ་བརྟན་པོའི་ངང་དུ་མཉམ་པར་འཇོག་ཅི་ཐུབ་བྱ། རང་གི་རྩ་དབུ་མ་བརྒྱུད་བྱས་ནས་སྤྱི་བོ་ནས་བརྒྱུད་རྩ་དབུ་མ་བརྒྱུད་ནས་ཇེ་ཆུང་ཇེ་ཆུང་དུ་སོང་བྱས་ནས་ཆུང་རུ་ཆུང་རུ་ཆུང་རུ་གྱུར་བྱས་ནས་རྩ་དབུ་མ་མར་བརྒྱུད་བྱས་ནས་རང་གི་སྙིང་པདྨ་འདབ་བརྒྱད་དབུས་སུ་ཕེབས། གཉིས་པད་མའི་བདག་བསྐྱེད་དབུས་སུ་ཞུགས་ཏེ་བཀོད་ལ། དྲི་བཅས་རྩ་བའི་བླ་མ་དེ་ཉིད་ལ་གནས། བླ་མ་ཀུན་འདུས་ཡིད་འཕྲོག་ཀུན་འདུས་གསུང་གཅིག་ཀུན་འདུས་མཁའ་འགྲོ་ཀུན་འདུས། ཆོས་སྐྱོང་ཀུན་འདུས་ལ་སོགས་པ་ཚང་མ་ཐམས་ཅད་ཡིད་གསུམ་ཚུལ་ཁྲིམས་ཀྱིས་བྱས་ནས་བློ་བརྟན་པོས་བསྒོས་ནས་སྙོམས་པར་འཇུག། དེའི་སྔོན་ནི་དགའ་བྱེད་འཆང་བྱ་ཆེན་པ། རྫོགས་རིགས་བཟང་མོའི་སྣོད་བཅུད་དགོངས་པ་ལ་འཇུག་གོ། དགའ་བདེ་འཆང་བྱ་ཆེན་པོ་དགོངས་པ་ཡིན་ནི་དེ་དགོངས་ནས་འགྲིག་གི་རེད། རྫོགས་རིགས་དགོངས་པ་ཡིན་ནི་དེ་ག་དུས་དགོངས་ནས་འགྲིག་གི་རེད་བསམ་པ་རེད།

ཚེ་ག་ཤིད་དུ་འཆི་བ་ཞི་སྟེ་རྗེ་ཐམས་ཅད་མཁྱེན་པ་ནི། ལུང་དེའི་མངོན་དུ་མཛད་པའི་དོན། པ་རི་པར་བསྐྱོད་པ་ལས་བརྒྱུད་པའི་ཚུལ་ནི་གོང་དུ་བཤད་ཟིན་པ་ལྟར་དང། ལྷག་པར་དྲུག་ཅུ་བཅུ་གཅིག་རྡོ་རྗེ་ལ་སྦྱར་བ་གཙང་ཁ་བ་ཆེན་པོ་དངོས་སུ་ཞལ་བལྟས་ཏེ། གདམས་ངག་གི་མན་ངག་མཐའ་ཡས་པ་དང་ཁྱད་པར་བླ་མའི་སྣོད་བཅུད་བསྲེས་པ་གསང་ཚིག་ཅེས་དེའི་སྣང།

གྲུབ་ཆེན་ཆོས་ཀྱི་རྡོ་རྗེ་དེ་ནི་འཇའ་ལུས་སྐུ་བརྙེས་པར་བ་ཐ་མ། སྐུ་གདུང་དེ་ནི་བཞག་སྲེད་ཡོད་མ་རེད་སྐུ་ཚེ་དེ་ལ་ཟུང་འཇུག་གི་གོ་འཕང་བརྙེས་པ། ང་ཚོ་ལུང་སྲོང་ཆོས་བཟོ་ཙོང་ལའང་ཟུང་འཇུག་གི་ཡིད་གསལ་དེ་དེ་འདྲ་ཅིག་ལས་ཟེར་གྱི་ཡོད་མ་རེད། རྒྱལ་བ་བློ་བཟང་དོན་གྲུབ་ཀྱིས་ཀྱང་བླ་མའི་རྣལ་འབྱོར་དེ་ལ་བརྟེན་ནས་ཟུང་འཇུག་གི་སྐུ་བརྙེས་པ་ཡིན་ཞེས་པཎ་ཆེན་ཐམས་ཅད་མཁྱེན་པ་བློ་བཟང་ཆོས་ཀྱི་རྒྱལ་མཚན་དཔལ་བཟང་པོས་བླ་མའི་རྣལ་འབྱོར་དེའི་ཟབ་ཁྲིད་གནང་སྐབས་ཡང་ཡང་གསུངས་ཞེས། བདག་གི་བླ་མ་གྲུབ་པའི་དབང་ཕྱུག་ཆེན་པོའི་ཞལ་ལས་དངོས་སུ་ཐོས་སོ། ཧོ། ཐུགས་ཆེ་བསྐྱེད་ནས། རྒྱལ་བ་བློ་བཟང་དོན་གྲུབ་ཡང་དེ་ནས་ཟུང་འཇུག་གི་སྐུ་བརྙེས་པ་རེད་ཟེར་ནས་པཎ་ཆེན་ཆོས་ཀྱི་རྒྱལ་མཚན་དཔལ་བཟང་པོ་ནས་བླ་མའི་རྣལ་འབྱོར་ཟབ་ཁྲིད་གནང་སྐབས་ཡང་ནས་ཡང་དུ་གསུང་གི་ཡོད། བླ་མ་གྲུབ་པའི་དབང་ཕྱུག་ཆེན་པོའི་ཞལ་ལས་ཐོས་སོ་ཟེར། གསུམ་པ་མཇུག་ཏུ་ཇི་ལྟར་བྱ་བའི་ཚུལ་ནི་ཟེར་ད་ས་བཅད་རྩ་བའི་ས་བཅད་གསུམ་པ་དེ་རེད། དེ་རྗེས་གོང་གོང་དུ་ནི་དངོས་གཞི་ཇི་ལྟར་སྔོན་འགྲོ་ཇི་ལྟར་བྱ་བ་དང་དངོས་གཞི་ཇི་ལྟར་བྱ་བ་དང་མཇུག་ཏུ་ཇི་ལྟར་བྱ་བ་ཟེར་གསུངས་འདུག་ཨང། འོ་དེ་མཇུག་ཏུ་ཇི་ལྟར་བྱ་བ་ཟེར་ཡིན་དེ་ལས་ཡིན་པ་རེད། མཇུག་ཏུ་ད་སྨོན་ལམ་གྱི་འོ་དེ་རེད་པ། གསུམ་པ་མཇུག་ཏུ་ཇི་ལྟར་བྱ་བའི་ཚུལ་ནི་བླ་མ་མཆོད་པའི་ཆོ་ག་ཚོགས་སུ་བྱེད་པ་ཡིན་ན་ཚོགས་ཞིང་བསྡུས་ནས་དགའ་ལྡན་བཀའ་བརྒྱུད་རིན་པོ་ཆེའི་བཀའ་སྲོལ་ཕྱག་རྒྱ་ཆེན་པོའི་རྩ་བ་རྒྱལ་བའི་གཞུང་ལམ་འདོན་པར་མཛད་ལ། དེའི་བཀའ་སྲོལ་ནི། དགའ་ལྡན་ཕྱག་རྒྱ་ཆེན་པོ་དེ་ཡིན་གཅིག་མིན་གཅིག་འདོན་དགོས་རེད། ཚོགས་ཆོས་སུ་དེ་འདྲ་བྱས་པ་ཡིན་ན་ད་གིན་ང་ཚོས་ཁྲིད་བྱས་ཏེ་ཚར་གཅིག་འདོན་དགོས་ཀྱི་རེད། ཚར་གཅིག་ཧ་མ། འདོན་སོང་སོ་སོ་རེ་མ་ཅིག་དྲན་གྱི་མི་འདུག་དེ་ལ་ཁྲིད་ཡིག་དེའི་ནང་ཡིན་གཅིག་མིན་གཅིག་འདོན་དགོས་ཞེས་གསུངས་འདུག་ཨང། སྔ་མ་བླ་མ་མཆོད་པའི་བཀའ་ཁྲིད་ཞུས་དེ་སྐོར་ལ། དགའ་ལྡན་ཕྱག་རྒྱ་ཆེན་པོ་ནི་འདོན་པའི།